འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད། འཕྲོད་བསྟེན་ཡོད་ན། འཕྲོད་བསྟེན་ཡོད་ན། འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ།
ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
དེང་སྐབས་འཕྲོད་བསྟེན་ཆེད་དུ་ཟས་ཅི་འདྲ་ཟ་དགོས་པའི་ཐད་ལ་མི་མང་པོ་དང་ལྷག་པར་དུ་ཤེས་བྱ་ཡི་གནས་ཚད་ཡར་རྒྱས་མ་ཟིན་པའི་ལུང་པ་ཁག་ནང་ལ་ཆེས་མགོ་འཐོམས་པའི་གནས་ཚུལ་ཞིག་ཏུ་གྱུར་ཡོད་པ་དེ་ནི། བཟོ་ཚོང་ཁང་ཁག་གིས་རང་གི་དངུལ་བཟོ་བའི་ཆེད་དུ་མིའི་འཕྲོད་བསྟེན་སྣང་མེད་བཏང་བ་དང། ཁོ་ཚོ་ཡི་ཁྱབ་བསྒྲགས་རྫུན་མ་ཡི་ཤུགས་ཚད་དེ་འཕྲོད་བསྟེན་སྡེ་ཁག་གི་ཁྱབ་བསྒྲགས་ལས་ཆེས་ཤུགས་ཆེ་བ་ཡོད་པར་བརྟེན་ནས་མི་མང་པོ་མགོ་འཁོར་གྱི་ཡོད་པ་རེད། འོན་ཀྱང་འཕྲོད་བསྟེན་གྱི་ཤེས་བྱ་དམིགས་བསལ་གྱི་གང་ཡང་མེད་ན་ཡང། ལས་སླ་ཤོས་དེ་རང་གི་སྲོལ་རྒྱུན་ནས་བཟའ་བའི་ཟས་བཟའ་རྒྱུ་དང། དེ་ཡང་རང་གི་སྲོལ་རྒྱུན་ནས་ཟས་ཀྱི་ཐོན་ཁུངས་རྒྱུན་འཛིན་བྱ་རྒྱུ་དེ་ཡིན་པ་རེད། དེ་ལྟར་བྱས་ན་རང་གི་འཕྲོད་བསྟེན་ལ་ཉེན་ཁ་ཆུང་བ་ཙམ་མ་ཟད་ས་གོ་ལའི་ཁོར་ཡུག་ལ་ཡང་ཕན་ཐོགས་ཡོང་རྒྱུ་ཡིན་པ་རེད། ཧོ་ལན་གྱི་ལེ་ཌེན་གཙུག་ལག་སློབ་གྲྭ་ཡི་ཞིབ་འཇུག་པ Paul Behrens ལགས་ཀྱིས། དེང་སྐབས་སྲིད་གཞུང་ཁག་གིས་འཕྲོད་བསྟེན་གྱི་ཐོག་གི་ཟས་ཅི་འདྲ་ཟ་དགོས་པའི་སློབ་སྟོན་བྱེད་པའི་རྩ་བ་ལག་བསྟར་བྱེད་པ་ཡིན་ན། དེ་ཡིས་ཁོར་ཡུག་ལ་ཕན་ནུས་ཅི་འདྲ་ཡོང་དགོས་པའི་ཐོག་ལ་ཞིབ་འཇུག་བྱས་ཡོད་པ་རེད། ཁོང་གིས། རྩ་བའི་ཆ་ནས་སྲིད་གཞུང་ཁག་གིས་སློབ་སྟོན་བྱེད་པའི་འཕྲོད་བསྟེན་གྱི་ཟས་བཅུད་ལག་བསྟར་བྱས་པ་ཡིན་ན། དེ་ཡིས་ས་གོ་ལའི་མཁའ་དབྱིངས་སུ Green House Gas སམ་སོལ་རླངས་ཕུང་གསོག་གི་དཀའ་ངལ་ཤུགས་ཆུང་དུ་གཏོང་ཐུབ་རྒྱུ་ལ་ཕན་པ་དང། ཆུ་མོ་ཁག་ནང་རྫས་སྦྱོར་གྱི་འབག་བཙོག་ཉུང་དུ་གཏོང་ཐུབ་རྒྱུ་ལ་ཕན་གྱི་ཡོད་པ། དེ་བཞིན་འགྲོ་བ་མིའི་ཁ་གསོ་བའི་ཆེད་དུ་ནགས་ཚལ་གཅོད་འབྲེག་ཚད་ཤུགས་ཆུང་དུ་གཏོང་ཐུབ་རྒྱུ་ཡིན་པ་དང་ས་རྒྱུ་རྒྱུན་འཇགས་བྱ་རྒྱུ་ལ་ཕན་གྱི་ཡོད་པ་སོགས་ཀྱི་འགྲེལ་བརྗོད་བྱས་འདུག། ཞིབ་འཇུག་པ Behrens ལགས་ཀྱིས་བརྗོད་པ་ལྟར་ན། ཐེངས་འདིའི་ཞིབ་འཇུག་སྐབས་སུ་ཚན་རིག་པ་རྣམས་ཀྱིས་གོ་ལའི་མཁའ་དབྱིངས་སུ་ཕུང་གསོག་ཐེབས་པའི་སོལ་རླངས་དང་ཞིང་ལས་ཆེད་ཀྱི་ས་ཁྱོན་བེད་སྤྱོད་ཇི་ཙམ་གཏོང་གི་ཡོད་པའི་རྒྱ་ཁྱོན། འཛམ་གླིང་གི་ས་ཁོངས་འདྲ་མིན་ནང་ལ་རྫས་སྦྱོར་ལུད་ཀྱི་འབག་བཙོག་གི་ཚད་གཞི་སོགས་ཚད་འཇལ་ནས་ཞིབ་འཇུག་བྱས་ཡོད་པ་རེད། ཁོ་ཚོ་ཡིས་བེད་སྤྱོད་བྱེད་པའི་འཕྲུལ་རིག་ཡོ་བྱད་ཀྱིས་ཨོ་སི་ཀྲོ་ལིའི་ནང་གི་བ་ཕྱུགས་ཀྱིས་རྩྭ་བཟས་པ་ལས་བྱུང་བའི་རྐྱེན་གྱིས་མཁའ་དབྱིངས་སུ་བྱུང་བའི་སོལ་རླངས་ནག་པོ་དང། བྱང་ཨ་མེ་རི་ཁ་ནས་སེམས་ཅན་ལ་མ་རྨོས་ལོ་ཏོག་སྤྲད་ནས་སོལ་རླངས་ནག་པོ་འཐོན་པ་གཉིས་ཁག་སོ་སོ་ལ་དབྱེ་འབྱེད་བྱེད་ཐུབ་པའི་ནུས་པ་ཡོད་པ་རེད། ཞིབ་འཇུག་རྣམས་ཀྱིས་རྒྱལ་ཁབ་སུམ་ཅུ་སོ་བདུན་ནང་གི་མི་རྣམས་ཀྱི་ཟ་མ་ཅི་འདྲ་ཟ་གི་ཡོད་པའི་ཐད་ལ་ཞིབ་འཇུག་བྱས་པ་དང། དེ་དང་སོལ་རླངས་ནག་པོ་བར་ལ་འབྲེལ་བ་ཅི་འདྲ་ཡོད་པ་ལ་བལྟས་སྐབས། སེམས་ཅན་གསོ་སྐྱོང་བྱེད་ཀྱི་ཞིང་ཁ་རྒྱ་ཆེན་པོ་མི་དགོས་མཁན་གྱི་ལུང་པའི་ནང་ལ་སོལ་རླངས་ནག་པོའི་བསྐྲུན་ཤུགས་ཆུང་བ་ཡོད་པ་མཐོང་ཡོད་པ་རེད། སྤྱིར་བཏང་དེང་སྐབས་སྲོལ་རྒྱུན་མ་ཡིན་པའི་བཟོ་ལས་ཐོན་རྫས་ལམ་ལུགས་ཀྱིས་སེམས་ཅན་གསོ་སྐྱོང་བྱེད་དུས་སེམས་ཅན་དེ་རྣམས་ལ་སྤྲོད་རྒྱུའི་མ་རྨོས་ལོ་ཏོག་སོགས་འབྲུ་རིགས་ཕོན་ཆེན་པོ་འདེབས་ས་ཡི་ཞིང་ཁ་རྒྱ་སྐྱེད་གཏོང་དགོས་བྱེད་པ་དང། དེ་ལྟ་བུའི་གསོ་སྐྱོང་འོག་ནས་ཐོན་པའི་ཤ་ཟ་རྒྱུ་ཤུགས་ཆུང་དུ་གཏོང་བ་ཡིན་ན་དེ་ཡིས་གོ་ལའི་མཁའ་དབྱིངས་སུ་སོལ་རླུང་ནག་པོ་ཤུགས་ཆུང་དུ་གཏོང་ཐུབ་ཀྱི་ཡོད་པ་དང། ཆུ་ཡི་འབག་བཙོག་ཆུང་དུ་གཏོང་ཐུབ་ཀྱི་ཡོད་པ་ངེས་ཤེས་བྱུང་ཡོད་པ་རེད། དེ་ནས་དམིགས་བསལ་གྱིས་སྦིར་ཟེལ་སི་དང་ཨོ་སི་ཁྲུ་ལིའི་ནང་ནས་གསལ་པོ་མཐོང་རྒྱུ་ཡོད་པ་རེད་འདུག།

དེར་བརྟེན་ཟས་ལ་འགྱུར་བ་ཅི་འདྲ་ཞིག་གཏོང་རུང་རྫས་སྦྱོར་བེད་སྤྱོད་ཇི་ཙམ་གྱིས་མང་བ་གཏོང་བ་དེ་ཙམ་གྱིས་ཁོར་ཡུག་ལ་འབག་བཙོག་ཆེ་རུ་གཏོང་བ་དང་མིའི་འཕྲོད་བསྟེན་ལ་གནོད་པ་ཆེ་རུ་གཏོང་གི་ཡིན་པ། དེ་ནི་རྒྱུན་དུ་ནས་མཁས་པ་ཁག་གིས་བཤད་བཞིན་པ་ལྟར་ཐེངས་འདིའི་ཞིབ་འཇུག་གིས་ཀྱང་གསལ་སྟོན་བྱུང་ཡོད་པ་རེད། འདི་ལྟ་བུའི་གནས་ཚུལ་ཇེ་མང་དུ་འཐོན་བཞིན་པའི་དུས་འདིར། ཡར་ཐོན་ཅན་གྱི་རྒྱལ་ཁབ་ཁག་ནང་ལ་མི་རྣམས་ཀྱིས་སྲོལ་རྒྱུན་གྱི་ཞིང་འབྲོག་གི་ལམ་ལུགས་དེ་མིའི་འཕྲོད་བསྟེན་དང་ཁོར་ཡུག་སྲུང་སྐྱོབ་གཉིས་ཀ་ཡི་ཐོག་ལ་ཐབས་ལམ་ངོ་མ་དེ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་དང། བྱ་ཐབས་དེ་བསྐྱར་ལོག་ཡོང་རྒྱུ་ལ་སྐུལ་འདེད་གཏོང་གི་ཡོད་པ་མ་ཚད། མི་མང་པོ་ཡིས་རང་གི་ཉིན་རེའི་འཚོ་བའི་ནང་ལ་དེ་ལྟར་ལག་བསྟར་བྱེད་རྒྱུ་ལ་འབད་བརྩོན་བྱེད་ཀྱི་ཡོད་པ་རེད། ཨ་མེ་རི་ཀའི་ནང་ལ་མཚོན་ན་ཞིང་པ་དང་སེམས་ཅན་གསོ་སྐྱོང་བྱེད་མཁན་ཆུང་ཁག་མང་པོ་ཡིས་རྫས་སྦྱོར་མེད་པའི་སྲོལ་རྒྱུན་གྱི་ཚལ་འདེབས་འཛུགས་དང་སེམས་ཅན་རྩྭ་ཐང་ཐོག་ལ་གསོ་སྐྱོང་བྱེད་པའི་ལམ་ལུགས་ལག་བསྟར་བྱེད་རྒྱུ་འགོ་བཙུགས་ཡོད། དཔེར་ན་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དང་ཐག་དེ་ཙམ་རིང་མོ་མེད་སའི་མེ་རི་ལེན་གྱི་མངའ་སྡེ་ཡི་ནང་གི་སེམས་ཅན་གསོ་སྐྱོང་བྱས་ནས་ཤ་བཙོང་མཁན་ཆུང་ཁག་འགའ་ལ། འཕྲོད་བསྟེན་ལ་དོ་སྣང་བྱེད་མཁན་མི་རྣམས་ཀྱིས་འཚང་ཁ་ཤིག་ཤིག་གིས་ཁོ་ཚོའི་ས་ནས་ཤ་ཉོ་བར་བརྟེན་ནས་ཁོ་ཚོ་ཡི་སེམས་ཅན་མ་ཤི་གོང་ནས་མི་རྣམས་ཀྱིས་ཤ་སྔོན་ནས་མངགས་ཀྱི་ཡོད་པ་དང། ཤ་དེ་ནི་གོང་ཚད་ལྡབ་ལོག་གིས་ཆེ་བ་སྤྲོད་ཀྱི་ཡོད་པ་རེད། དེ་བཞིན་རྫས་སྦྱོར་མེད་པའི་སྲོལ་རྒྱུན་གྱི་ཚལ་འདེབས་མཁན་ཞིང་པ་རྣམས་ཀྱིས་གཟའ་ཉི་མ་ཉིན་འདི་ག་ཝ་ཤིང་ཏོན་དུ་འཁྱེར་འོང་བའི་ཚལ་རྣམས་ནི་མི་རྣམས་ཀྱིས་འཚང་ཁ་རྒྱག་བཞིན་ཆུ་ཚོད་རེ་ཟུང་ནང་ལ་མེད་པར་ཆགས་ཀྱི་ཡོད་པ་ལ་རིན་གོང་ཀྱང་སྤྱིར་བཏང་གི་ཚད་ལས་ཀྱང་ལྡབ་ལོག་མང་བ་ཞིག་ཆེ་བ་སྤྲོད་ཀྱི་ཡོད་པ་རེད། སྲོལ་རྒྱུན་ནས་ད་བར་རྫས་སྦྱོར་མེད་པའི་ཞིང་ལས་དང་འབྲོག་ལས་བྱས་ཏེ་འཚོ་བ་བསྐྱལ་བའི་བོད་ཀྱི་གྲོང་གསེབ་འགའ་ཤས་ལ་མཚོན་པ་ཡིན་ན། རང་ལ་ཡོད་པའི་ཟས་དེ་ཇི་ཙམ་གྱིས་རིན་ཐང་ཆེན་པོ་ཡིན་པའི་ཚོར་མི་ཐུབ་སྲིད་མོད། དུས་རབས་མང་པོར་རྫས་སྦྱོར་གྱི་ཟས་ཟོས་ནས་ད་ལྟ་མིའི་འཕྲོད་བསྟེན་ལ་གནོད་སྐྱོན་ཆེན་པོ་ཕོག་པ་དང་ཁོར་ཡུག་ལ་འབག་བཙོག་ཆེན་པོ་བྱུང་བའི་དཀའ་ངལ་མཐོང་མཁན་གྱི་ནུབ་ཕྱོགས་ཀྱི་མི་རྣམས་ཀྱི་ངོས་ནས་བཤད་ན་ད་ལྟ་རྫས་སྦྱོར་མེད་པའི་སྲོལ་རྒྱུན་གྱི་ཟས་རིགས་རྣམས་ཡིད་སྨོན་བྱེད་ཡུལ་དང་འགྲོ་སོང་ཆེན་པོ་སྤྲུགས་ནས་ཉོ་རྒྱུའི་རྒྱུ་ཆ་ཞིག་ཆགས་ཡོད་པ་རེད། ཚན་རིག་གི་ཐོག་ལ་རྫས་སྦྱོར་མེད་པའི་དྭངས་མའི་ཟས་ལ་རྒྱ་ཆེ་ས་ནས་འཕྲོད་བསྟེན་ལ་ཕན་པའི་ནུས་པ་མི་འདྲ་བ་བཞི་ངོས་འཛིན་བྱེད་ཀྱི་ཡོད་པ Time དུས་དེབ་ཀྱིས་གནས་ཚུལ་སྤེལ་བའི་ནང་ལ། གཅིག། འབུ་གསོད་རྫས་ཀྱི་དུག་མེད་པ་དང་ལྕི་བའི་ལྕགས་རིགས་ཀྱི་རྫས་མེད་པ། སྤྱིར་བཏང་ཤིང་ཏོག་དང་ཚལ་འབྲུ་རིགས་སོགས་དྭངས་མའི་ཟས་སམ Organic ཟེར་བའི་རྟགས་ཡོད་ན་དེ་ལ་རྫས་སྦྱོར་གྱི་འབུ་དུག་དང་རྫས་ལུད་མེད་པ་ཞིག་རེད། རྫས་སྦྱོར་དང་འབུ་གསོད་རྫས་ཀྱི་དུག་ཡོད་པའི་ཟས་མང་པོ་རྒྱུན་རིང་བཟས་པ་ཡིན་ན། རྫས་དེ་རྣམས་མི་ཡི་དོན་སྣོད་ཁག་ལ་ཕུང་གསོག་ཐེབས་ནས་རིམ་བཞིན་མིའི་འཕྲོད་བསྟེན་ལ་ཉེན་ཁ་ཆེན་པོ་བཟོ་གི་ཡོད་པ་འཕྲོད་བསྟེན་མཁས་པ་ཁག་གིས་ངོས་འཛིན་བྱེད་ཀྱི་ཡོད་པ་རེད། གཉིས། རྫས་སྦྱོར་མིན་པའི་དྭངས་མའི་ཟས་ཡི་ནང་ལ་མིའི་ལུས་ལ་ངེས་པར་དུ་དགོས་པའི་བཅུད་རྣམས་ཚང་ཡོད་པ་རེད། དཔེར་ན Omega Three ཟེར་བ་དང Fatty Acids ཟེར་བའི་བཅུད་རྫས་རྣམས་དྭངས་མའི་ཟས་ཀྱི་ནང་ལ་རྫས་སྦྱོར་ཡོད་པའི་ཟས་ལས་ཀྱང་བརྒྱ་ཆ་ལྔ་བཅུ་ཡིས་མང་བ་ཡོད་པ་རེད། གསུམ། སེམས་ཅན་གྱི་སྨན་རྫས་དང་སྐུལ་རྒྱུ་ཟེར་བ་མེད་པ། དེང་དུས་བཟོ་ལས་ཡར་རྒྱས་འོག་ནས་གསོ་སྐྱོང་བྱེད་པའི་སེམས་ཅན་རྣམས་ལ་ཤ་རྒྱགས་པ་ཆགས་པའི་ཆེད་དུ་སྨན་རྫས་དང་ཧོར་མོན་ཏེ་སྐུལ་རྒྱུ་སོགས་ཤུགས་ཆེན་པོ་བླུགས་ཡོད་པ་དང། སེམས་ཅན་དེ་དག་གི་ཤ་དང་དཀར་མེ་ཟ་བའི་དུས་སུ་རྫས་དེ་རྣམས་མིའི་ལུས་ནང་ཁྱབ་པར་བྱེད་ཀྱི་ཡོད་པ་རེད། དེར་བརྟེན་སེམས་ཅན་དེ་ལས་བཏོན་པའི་ཤ་མར་ཕྱུར་གསུམ་སོགས་རྫས་སྦྱོར་མེད་པའི་དྭངས་མའི་ཟས་ཟ་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་ཞིག་ཡིན་པ་རེད། བཞི་པ། དྭངས་མའི་ཟས་ཀྱི་ནང་ལ Antioxidant ཟེར་བའི་བཅུད་རྫས་ཤུགས་ཆེན་པོ་ཡོད་པ་རེད། དེ་ནི་མིའི་ལུས་ཀྱི་ཕུང་ཕྲ་ཁག་ལ་སྲོག་འཛིན་གྱི་རླུང་གཏོང་ལེན་ཡག་པོ་ཡོང་བཅུག་བྱེད་ཀྱི་རྫས་གལ་ཆེན་ཞིག་ཡིན་པ་དང་དེ་ལ་སྐྱོན་བྱུང་ན་ལུས་ཀྱི་ཕུང་ཕྲ་ཡི་བྱེད་ལས་ལ་སྐྱོན་ཡོང་གི་ཡོད་པ་བཅས་རེད། མདོར་ན་རྫས་སྦྱོར་མེད་པའི་དྭངས་མའི་ཟས་ཀྱི་ཐོན་རྫས་རྣམས་འཚོང་མཁན་ཡིན་ན་གོང་ཆེ་བ་རག་པ་དང་ཟ་མཁན་རྣམས་ལ་འཕྲོད་བསྟེན་བཟང་བ་ཡོང་གི་ཡོད་པ་བཅས་རེད། ཡང་འཛད་སྤྱོད་པ་རྣམས་ཀྱི་གྲས་སུ་རྫས་སྦྱོར་མེད་པའི་ཟས་ཉོ་རྒྱུའི་དངུལ་མེད་མཁན་ཞིག་ཡིན་ན། དམའ་མཐའ་ལ་ཡང་ཟས་སོས་པ་ཉོ་རྒྱུ་དེ་གལ་ཆེན་པོ་ཡིན་པ་དང། བཟོ་གྲྭ་དུ་བཟོས་པའི་བཅོས་བཟོ་བྱེད་པའི་ཟས་འཛེམ་ཟོན་བྱེད་དགོས་པ་དེ་གལ་ཆེན་པོ་ཡིན་པ་རེད། ཡང་དེ་བཞིན་ཡང་ཟས་སོས་པ་ཀྱི་གྲས་ནས་ཚང་མ་རྫས་སྦྱོར་མེད་པའི་ཟ་མ་ཉོ་མི་ཐུབ་མཁན་ཞིག་ཡིན་ཚེ། ཤིང་ཏོག་དང་ཚལ་གྱི་གྲས་ནས་རྫས་སྦྱོར་ཆེས་མང་ཤོས་ཡོད་པ་ཁག་གཡོལ་དགོས་པ་དེ་རེད། དེ་ཡང་རྫས་སྦྱོར་དང་འབུ་དུག་ཆེས་མང་ཤོས་ཀྱི་ཚལ་དང་ཤིང་ཏོག་གི་ཐད་ལ་ཨ་མི་རི་ཀ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ཀྱི་ཞིང་ལས་ལྷན་ཁང་གིས་ཞིབ་འཇུག་བྱེད་སྐབས། ཆེས་མང་ཤོས་དེ Strawberry ཟེར་བ་བོད་ནང་ལ་འགའ་ཤས་ཀྱིས་རྩ་རྩི་མར་ཟེར་བའི་ཤིང་ཏོག་དེའི་རིགས་དང། དེའི་རྗེས་སུ་ཀུ་ཤུ། དེའི་རྗེས་སུ་ཁམ་བུ། དེའི་རྗེས་སུ Celeryའམ་རྒྱ་ཡི་ཆིན་ཚའེ་ཟེར་བའི་ཚལ། དེའི་འོག་ཏུ་རྒུན་འབྲུམ། དེའི་འོག་ཏུ་སེར་ཏོག་ལྟ་བུའི་ཤིང་ཏོག་ཆུང་ཆུང་རྣམས། དེའི་འོག་ཏུ་ཀྲོ་མ་ཀྲོ་སོགས་རྫས་སྦྱོར་དང་འབུ་དུག་གི་གྲས་མང་ཤོས་གྲས་ཡིན་པ་རེད། རྒྱུ་མཚན་དེ་ལ་བརྟེན་ནས་གོང་བརྗོད་ཀྱི་ཟ་མ་དེ་རྣམས་ལས་རྫས་སྦྱོར་ཤུགས་ཆེ་ཆུང་ལ་བརྟེན་ནས་ཤུགས་ཆེ་བའི་རྫས་སྦྱོར་ཡོད་པའི་ཟ་མ་དེ་ཡི་རིགས་སྲོལ་རྒྱུན་ཡི་ལམ་ལུགས་ནས་བསྐྱེད་པའི་དྭངས་མའི་ཟས་རྣམས་ཉོ་བ་དང་བརྟག་རྒྱུ་དེ་གལ་ཆེན་པོ་ཡིན་པ་རེད། གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་དེ་ནི་རྫས་སྦྱོར་དང་བཟོ་ལས་ཐོན་རྫས་ཀྱི་ལམ་ལུགས་ནས་ཐོན་པའི་ཟ་མ་ཡི་རིགས་ཀྱིས་འཕྲོད་བསྟེན་ལ་གནོད་པ་ཙམ་མ་ཚད་ཁོར་ཡུག་ལ་གནོད་འཚེ་ཆེན་པོ་ཡོད་པའི་སྐོར་ལ་སླར་ཡང་ཞིབ་འཇུག་གི་སྙན་ཐོ་གསར་པ་ཞིག་ཐོན་ཡོད་པའི་གནས་ཚུལ་ཞིག་ཡིན།